དེ་སྨིན་བྱེད། མེ་ཡོང་བ་དམར་སེར་ལ་མེ་མཆེད་ནས་བསྲེགས་པས་རླུང་གི་འཁྱུང་བ་འཇམ་ཞིང་ཁོད་སྙོམས་པར་བྱ། དེ་འབྱེད་བྱེད། དེ་འབྱེད་བྱེད་རླུང་གི་འཁྱུང་བ་ཞེས་བྱའོ། ཁ་དོག་སྣ་ཚོགས་འུར་གྱིས་ལངས་པ་ལ་དེ་དག་སོ་སོར་གཏོར། དེ་སྲུབ་བྱེད་ཀྱི་རླུང་གིས་བསྲུབས་པ་ལས་བསྲུབས་པས་ལེགས་པར་བྱ། རླུང་དེས་ཁ་དོག་ནོར་བུ་ཨིན་དྲ་ནི་ལ་མདོག་ལྟ་བུ་ལ་དབྱིབས་ནི་རྡོ་རྗེ་རྒྱ་གྲམ་མུ་ཁྱུད་ཟླུམ་པོས་བསྐོར་བ་ལྟ་བུ་ཆགས་ནས་རྔམས་སུ་དཔག་ཚད་ས་ཡ་དྲུག་འབུམ་དང། ས་ཡ་དྲུག་འབུམ་སྦྲགས་མའི་དུས་སུ་གཡོགས་ཏེ།

ཆུའི་དཀྱིལ་འཁོར་དེའི་ཚད་ནི་རྔམས་སུ་དཔག་ཚད་འབུམ་ཕྲག་བཅུ་གཅིག་དང། ཆུ་རྔམས་འབུམ་ཕྲག་བཅུ་གཅིག་དང་སྟོང་ཕྲག་དག་ནི་ཉི་ཤུའོ་ཞེས་མཛོད་ནང་ཡོང་བ་དེ་རེད། དེའི་ཚད་ནི་རྔམས་སུ་དཔག་ཚད་འབུམ་ཕྲག་བཅུ་གཅིག་དང་ཉི་ཁྲི། ཉི་ཁྲི། རྒྱར་ནི་གྲངས་མེད་པ་ཡོད། དེའི་སྟེང་དུ། རྔམས་སུ་དཔངས་མཐོ་དམན་ཟེར་བ། རྒྱར་ནི་གྲངས་མེད་པ་ཡོད། དེའི་སྟེང་དུ།

མཛོད། འདི་ནི་བསོད་མ་ནི་ཡོད་ན་ཤེས་རབ་ཀྱི་རིགས། ཡིན་པར་གསུངས་སོ།